བྱིང་བ་གཉིས་ལས་ལོགས་སུ་རྣམ་གཡེང་གསུངས་པ་ནི་རྗེ་ཐམས་ཅད་མཁྱེན་པ་ལ་མགོན་པོ་འཇམ་དཔལ་དབྱངས་ཀྱིས་གནང་བའི་མན་ངག། ཐུན་མོང་མིན་པ་དགའ་ལྡན་ཕྱག་རྒྱ་ཆེན་པོའི་སེམས་གནས་སྐྱོང་ཚུལ་དེ་ཡི་བརྡ་མཚོན་པ་ཙམ་ཞིག་མཛད་པར་མངོན་ཏེ། དེ་ནི་སེམས་གནས་སྐྱོང་བའི་ཚེ་ན་རྣམ་གཡེང་འཕྲོ་བ་འགོག་ཚུལ་རྩལ་དུ་བཏོན་ནས་མཛད་དོ། འོ་ན་རྒོད་པ་འགོག་ཚུལ་དང་རྣམ་གཡེང་འཕྲོ་བ་འགོག་ཚུལ་ལ་ཁྱད་པར་ཅི་དགོས། རྒོད་པ་ནི་འཕྲོ་བ་ཡིན་པས་རྒོད་པ་ལས་ལོགས་སུ་འཕྲོ་བ་ཅི་ཡོད་སྙམ་ན། དེ་ནི་ཁྱད་པར་ཤིན་ཏུ་ཆེ་སྟེ་རྒོད་པ་འཕྲོ་བ་ཡིན་ཡང་རྒོད་པ་ལས་ལོགས་སུ་འཕྲོ་བ་མང་དུ་ཡོད་པས་འཕྲོ་བ་ཤིན་ཏུ་རྒྱ་ཆེའོ། དེ་ཡང་རྒོད་པ་ནི་སྔར་བཤད་ཟིན་པ་ལྟར་སེམས་བྱུང་འདོད་ཆགས་ཀྱི་ཆར་གཏོགས་པའི་རྟོག་པ་ཞིག་ཡིན་ལ། འཕྲོ་བ་ལ་ནི་འདོད་ཆགས་ཀྱི་ཡུལ་ལ་འཕྲོ་བ་ཙམ་དུ་མ་ཟད་ཞེ་སྡང་གི་སྒོ་ནས་འཕྲོ་བ། ང་རྒྱལ་དང་ཕྲག་དོག་ལ་སོགས་པའི་སྒོ་ནས་འཕྲོ་བ། ཡང་ཉོན་མོངས་པ་མེད་པར། དགེ་བའི་ཡུལ་ལ་འཕྲོ་བ། དགེ་མི་དགེ་གང་ཡང་མེད་པར་ལུང་མ་བསྟན་ལ་འཕྲོ་བ། ཡང་དབང་པོ་དྲུག་གི་ཡུལ་ལ་འཕྲོ་བ་སོགས་མང་དུ་ཡོད་དོ། དེ་དག་ཐམས་ཅད་ཀྱིས་ཏིང་ངེ་འཛིན་བར་དུ་གཅོད་པས་དེ་དག་འགོག་པའི་གཉེན་པོ་ཞིག་དགོས་ལ། དེ་ནི་དགའ་ལྡན་སྙན་བརྒྱུད་ཀྱི་མན་ངག་ཐུན་མོང་མིན་པ། དགའ་ལྡན་ཕྱག་རྒྱ་ཆེན་པོ་ཡི་སེམས་གནས་ཀྱི་སྐབས་སུ་ཡོད་དོ། ཚུལ་དེ་ནི་རྗེ་ཐམས་ཅད་མཁྱེན་པས་ཀྱང་དེ་ལྟར་ཡོད་དོ་ཞེས་བརྡ་མཚོན་པ་ཙམ་ཞིག་ཡང་ཡང་མཛད་དེ། བྱང་ཆུབ་ལམ་རིམ་ཆེན་པོ་རྒོད་པ་ངོས་འཛིན་གསུངས་པའི་མཇུག་ཏུ།

མི་གཅིག་ན་ཁྱད་པར་གང་ཡིན་ཞེས་དྲི་བར་མཛད་ཅིང་དེ་ཡི་དྲིས་ལན་བློ་བཟང་བཞད་པའི་སྒྲ་དབྱངས་ལས། འཕྲོ་རྒོད་མི་གཅིག་རྒོད་པ་ནི་འདོད་ཆགས་ཆར་གཏོགས་མ་ཞི་བ། ཀུན་ལས་བཏུས་སུ་གསུངས་པ་ཡིན། འཕྲོ་བ་དེ་ལས་རྒྱ་ཆེ་སྟེ་ཞེ་སྡང་སོགས་ཀྱི་འཕྲོ་བའང་ཡོད། གཉིས་ཀ་འཇོག་སྒོམ་མ་ཟད་ཀྱི་དཔྱད་སྒོམ་ལ་ཡང་བར་དུ་གཅོད་ཞེས་གསལ་བར་གསུངས་སོ། འཕྲོ་བ་འགོག་ཚུལ་གྱི་མན་ངག་ཐུན་མོང་མིན་པ་རྣམས་ནི་དགའ་ལྡན་ཕྱག་རྒྱ་ཆེན་པོའི་ཁྲིད་ཡིག་ཏུ་བྲིས་ཟིན་པས།

གསང་ཐིག་གི་བར་ཆད་ཉུང་དུ་བཟོད་པར་བྱའོ། པོ་ཏི་ཞི་གནས་འབྲུ་ཡལ་གྱི་སེམས་ནི་རྒུད་སྲིང་དེ་རེད། དེ་ལྟར་བྱེད་ནུས་པ་བླ་མ་ལས་བྱིན་གྱིས་རློབ་ཏུ་གསོལ་ཞེས། ཉོན་ཐོས་བྱི་སྒོ་རྣམ་པར་དབྱེ་བའི་སྐྱོ་བ་ནི་ཆོས་སྒོ་འདི་པས་སྟོང་བའི་གནས་ལོག་རྩེ་གཅིག་སྙོམས་པར་འཇུག་པའི་ཏིང་གསང་ཐིག་བར་ཆད་བཟོད་པར་བྱེད་ཞེས་གསོལ་བ་ཞུ་དག་ཏུ་གཏོགས་པའི་བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་རྣམས་ལྔ་འོད་ཟེར་དང་བཅས་པས་བརྒྱུད་པ། རང་བཞིན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་དེ་ཚོ་དེའི་གེགས་བྱེད་ཀྱང་དེ་དང་དེ་ཡི་རྟོག་པ་ཆད་པར་བྱ་རང་བཞིན་སེམས་ཅན་ཐམས་ཅད་རྒྱུད་ལ་སྐྱེས་པར་སོང་ངོ་གསུངས་དེ་ལ་ཚེ་དེ་ཡི་ལུས་ཚེ་བདེ་བར་གནས་པའི་གསང་ཐིག། ཡོན་ཏན་གྱི་རྟེན་བྱེད་པའི་བསམ་གཏན་སེམས་ཅན་གྱི་དོན་བྱེད་པའི་བསམ་གཏན་གསུམ་དང། ངོ་བོའི་སྒོ་ནས་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་བསམ་གཏན་གཉིས། ཕྱོགས་ཀྱི་སྒོ་ནས་གསུམ་ལ་སོགས་པ་ཡོད་ཀྱང། འདིར་དེ་དག་གི་རྣམ་གྲངས་རྣམས་མ་གསུངས་པ་ནི་གདམས་ངག་འདིའི་བསམ་གཏན་ཀྱང་ཐུན་མོང་མ་ཡིན་པ་ཞིག་སྟོན་པར་མཛད་པ་ཡིན་ལ་ཚེ་འདིའི་ལུས་སེམས་བདེ་བ་སྐྱེད་པ་ལ་སོགས་པ་གསུམ་པོ་དེ་ནི་ཏིང་ངེ་འཛིན་དེ་བསྒོམས་པའི་བྱེད་ལས་ལས་འབྱུང། འཇིག་རྟེན་དང་འཇིག་རྟེན་ལས་འདས་པའི་དབྱེ་བ་གཉིས་ནི་ཏིང་ངེ་འཛིན་སྒོམ་པ་པོ། པ་ལྷག་མཐོང་ཐོབ་མ་ཐོབ་ཀྱི་ཁྱད་ཡིན་པས་དེ་གཉིས་ཀ་ཡི་རྣལ་འབྱོར་པ་གཅིག་གིས་དུས་གཅིག་ཏུ་སྐྱོང་རྒྱུ་མེད་དོ། འོ་ད་དེ་བཞག་ཅིང་ཕྱག་ཟུང་དེ། ལུས་སེམས་ཤིན་སྦྱངས་དང་བཅས་པའི་ཏིང་ངེ་འཛིན་ཁྱད་པར་ཅན་འགྲུབ་ལ། དེ་ནི་གནས་ལུགས་ལ་དམིགས་པའི་ཞི་གནས་ཡིན་གྱི་དེ་ཙམ་གྱིས་འཁོར་བའི་རྩ་བ་གཅོད་མི་ནུས་པས། སླར་ཡང་སོ་སོར་རྟོག་པའི་ཤེས་རབ་ཀྱིས་དཔྱད་དེ། ལྷག་མཐོང་སྒྲུབ་དགོས་གསུངས། དེ་ཡང་དཔྱོད་པ་གཅིག་པུ་བྱས་ན། དེ་ནས་དཔྱོད་པ་གཅིག་པུ་བྱས་ན་སེམས་ཕྱིར་གཡེངས་ནས་སྔར་གྱི་གནས་ཆ་འཇིག་ཅིང། གསར་དུ་ཡང་གནས་ཆ་མི་ཐོབ་པས་ཞི་གནས་ལས་ཉམས་ཏེ། ཞི་ལྷག་ཟུང་འབྲེལ་འགྲུབ་པར་མི་འགྱུར་ལ། ཡང་གནས་ལུགས་ཀྱི་དོན་ལ་རྩེ་གཅིག་ཏུ་འཇོག་པ་གཅིག་པུ་བྱས་ན་སྔར་གྱི་ཞི་གནས་ཀྱི་རྒྱུན་འབྱུང་བ་ལས། ལྷག་མཐོང་འགྲུབ་ཚུལ་མེད་པས་དེ་ཡི་རྒྱུན་ལ་ཇི་ཙམ་བཞག་ཀྱང་ལྷག་མཐོང་འགྲུབ་མི་སྲིད་པས་ཞི་ལྷག་ཟུང་འབྲེལ་མི་འགྱུར་རོ། དེས་ན་ཞི་ལྷག་ཟུང་འབྲེལ་འགྲུབ་པ་ལ་སྔར་གྱི་གནས་ཆ་དེ་མ་ཉམས་པའི་སྒོ་ནས། ཆུ་མི་གཡོ་བའི་ནང་དུ་ཉེའུ་ཆུང་འཁྱུག་པ་ལྟར། སོ་སོར་རྟོག་པའི་ཤེས་རབ་ཀྱིས་གནས་ལུགས་ཀྱི་དོན་ལ་དཔྱོད་ཅིང། དཔྱད་མཐར་ངེས་པའི་འཛིན་སྟངས་བརྟན་པོ་ཡི་ངང་དུ་ཅང་སེ་འཇོག་དེའང་དཔྱོད་པ་སྟེ། དཔྱད་འཇོག་གཉིས་སྤེལ་མར་བྱས་ནས་དེ་ལྟར་རྒྱུན་བསྲིངས་ནས་དཔྱོད་པའི་མཐར་དཔྱད་པ་རང་སྟོབས་ཀྱིས་གནས་ཆ་འདྲེན་ཐུབ་པ་ཞིག་བྱུང་དེ་ནས། དེ་ནས་ཀྱང་དཔྱད་པས་དཔྱད་པ་རང་སྟོབས་ཀྱིས་གནས་པ་དང་མཉམ་དུ་ཤིན་སྦྱངས་འདྲེན་ཐུབ་པ་ཞིག་བྱུང་ལ། དེ་ལྟ་བུའི་ལུས་སེམས་ཤིན་སྦྱངས་ཀྱི་བདེ་བ་ཁྱད་པར་ཅན་དང་ལྡན་པའི་ཏིང་ངེ་འཛིན་དེ་ལ་ཞི་ལྷག་ཟུང་འབྲེལ་གྱི་ཏིང་ངེ་འཛིན་ཞེས་སོ། དེ་ལྟ་བུ་ཞིག་ལ་ཟུང་སྒྲིག་འགྲུལ་ཚུལ་ཤེས་ན་ནི་ཤིན་ཏུ་སྔ་སྟེ་རྗེ་ཡི་མྱུ་གུ་དོན་ཚིག་ཅི་གསུང་དེ་རྩོམ་ལ་གོ་བ་ཡི་རྩ་བ་གཅོད་པའི་ནུས་པ་མ་གཏོགས་ཤིང་ཞི་གནས་ལུང་དང་བྲལ་བའི་ཤེས་རབ་ཀྱི་ཅི་གསུང་ཅི་བྱ་ཉོན་མོངས་མི་ཟློག་པས། ཡིད་བློ་ཕུ་ཐག་གཅོད་པའི་ཤེས་རབ་དེ་གཡོ་མེད་ཞི་གནས་རྟག་ལ་བཅོས་ནས་ནི་མཐའ་དགྲ་དབང་མའི་རུས་པའི་མཚོན་སྣོད་ཅེས་མཐར་འཛིན་དམིགས་གཏད་ཐམས་ཅད་འཇིག་བྱེད་པའི་ཚུལ་བཞིན་དཔྱོད་པའི་ཡངས་པའི་ཤེས་རབ་ཀྱིས་དེ་ཉིད་རྟོགས་པའི་བློ་གྲོས་རྒྱས་པར་མཛོད་ཞེས་དང། རྩེ་གཅིག་གོམས་པས་ཏིང་འཛིན་འགྲུབ་པ་ནི་སྨོས་པར་ཅི་འཚལ། ཚུལ་བཞིན་དཔྱོད་པ་ཡི་སོ་སོར་རྟོག་པ་ཡིས་ཀྱང་ཡིན་ལུགས་ལ། གཡོ་མེད་ཤིན་ཏུ་བརྟན་པར་གནས་པ་ཡི་ཏིང་འཛིན་བསྐྱེད་པར་མཐོང་ནས་ཞི་ལྷག་གཉིས་ཟུང་འབྲེལ་སྒྲུབ་ལ་བརྩོན་རྣམས་ཡ་མཚན་ནོ། རྣལ་འབྱོར་ངས་ཀྱང་ཉམས་ལེན་དེ་ལྟར་བགྱིས་ཐར་འདོད་ཁྱེད་ཀྱང་དེ་བཞིན་བསྐྱང་འཚལ་ལོ་ཞེས་གསུངས་པ་ལྟར། དེ་ལ་མཉམ་གཞག་ནམ་མཁའ་ལྟ་བུའི་རྣལ་འབྱོར་བསྐྱངས་པས། བསྐྱངས་ཏེ། སྲིད་པའི་རྩ་བ་གཅོད་པའི་གཉེན་པོ་ཡི་མཐར་ཐུག་ཞི་ལྷག་ཟུང་འབྲེལ་གྱི་ཏིང་ངེ་འཛིན་ཁྱད་པར་ཅན་རྗེ་ཐམས་ཅད་མཁྱེན་པ་ཇི་ལྟར་མངའ་བ་དེ་ལྟ་བུ་ཞིག་མྱུར་དུ་འགྲུབ་པར་བླ་མ་ལྷས་བྱིན་གྱིས་བརླབ་ཏུ་གསོལ་སྙམ་དུ་དེ་ཉིད་སོ་སོར་རྟོག་པའི་ཤེས་རབ་ཀྱིས་དྲངས་པའི་ཤིན་སྦྱངས་བདེ་ཆེན་དང་འབྲེལ་བ་དོན་དམ་མཉམ་གཞག་ནམ་མཁའི་རྣལ་འབྱོར་གྱིས་ཤེས་རབ་ཕར་ཕྱིན་རྫོགས་པར་བྱིན་གྱིས་རློབས་ཞེས་གསོལ་བ་ཤུགས་དྲག་ཏུ་བཏབ་པས་བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་དེ་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས

དཔྱད་སྟོབས་ཀྱིས་བདེ་བ་ཁྱད། ཤིན་སྦྱངས་ཀྱི་བདེ་བ་ཁྱད་པར་ཅན་གྱི་ཏིང་ངེ་འཛིན་ཞིག་རྙེད་སོང་ན་དེ་ལ་ལྷག་མཐོང་ཟེར། འོ་དེ་གཉིས་གཉིས་ཟུང་དུ་འབྲེལ་བས་དེ་ལ་ནི་ཞི་ལྷག་ཟུང་འབྲེལ་ཟེར་ནས། ད་རྩེ་གཅིག་བསམ་གཏན་ཙམ་ལ་འཁོར་བ་ཡི་རྩ་བ་གཅོད་པའི་ནུས་པ་མ་མཐོང་ཞིང་ཟེར་གི་འདུག་ག་རྩེ་གཅིག་ཏུ་གནས་པ་ཙམ་ལ་ནི་འཁོར་བའི་རྩ་བ་གཅོད་ཐུབ་མ་རེད། ཡང་སོ་སོར་རྟོག་པའི་ཤེས་རབ་དགོས་རེད། སོ་སོར་རྟོག་པའི་ཤེས་རབ་ཡིན་དེ་ནི་ཞི་གནས་ལ་བརྟེན་དགོས་རེད། དེ་ཡང་ཡུལ་དེ་ཡིན་ན་ནི་ཡིན་ལུགས་ཀྱི་དོན་དུ་ཕུ་ཐག་ཆོད་པ་ཅིག་དགོས་ཀྱི་རེད་ཟེར། རྫོང་རི་བ། ད་ཞི་ལྷག་ཟུང་འབྲེལ་གྱི་ཏིང་ངེ་འཛིན་ལ་རྗེ་བདག་ཉིད་ཆེན་པོས་ཤིན་ཏུ་བསྔགས་པ་རེད། རྩེ་གཅིག་གོམས་པས་ཏིང་འཛིན་འགྲུབ་པ་ནི་སྨོས་པར་ཅི་འཚལ་ཟེར། རྩེ་གཅིག་གོམས་པས་ཏིང་ངེ་འཛིན་འགྲུབ་པ་སྐྱབས་མཆོད་ཅན་ལ་ཕན་ཐོགས་གལ་ཡོད་མ་རེད་ཟེར། དེ་ལས་སྨོས་དགོས་ཡོད་མ་རེད་ཟེར་སྨོས་པར་ཅི་འཚལ། སོ་སོར་རྟོག་པ་ཡིས་ཀྱང་ཡིན་ལུགས་ལ། གཡོ་མེད་ཤིན་ཏུ་བརྟན་པར་གནས་པ་ཡི་ཟེར་ཏིང་འཛིན་བསྐྱེད་པར་མཐོང་ནས་ཞི་ལྷག་གཉིས། ཨོ་དེ་ཡིན་ཟུང་འབྲེལ་བྱུང་བས་ངོ་མཚར་ཆེ་དེ་འདྲ་ཡ་མཚན་པོ་རེད་ཟེར་དེ་གསུངས་ཡོད་པ་རེད། ད་གཉིས་པ་རྗེས་ཐོབ་སྒྱུ་མ་ལྟ་བུའི་སྟོང་ཉིད་སྒོམ་ཚུལ་ནི། བླ་མ་ལྷ་གཙུག་ཏུ་བསྒོམས་བཞིན་པའི་སྒོ་ནས་དེ་ལྟར་བསམས་ཏེ། ང་སེམས་ཅན་ཐམས་ཅད་ཀྱི་དོན་དུ་མྱུར་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་ཕྱིར་ཆོས་སྣང་སྟོང་གཉིས་ཚོགས་སྒྱུ་མ་ལྟ་བུའི་ཉམས་ལ་སློབ་པར་བྱའོ། དེ་ལྟར་མཉམ་བཞག་དུས་སྣང་ངོར་ཀུན་རྫོབ་ཀྱི་ཆོས་རྡུལ་ཙམ་ཡང་མི་དམིགས་པའི་ནམ་མཁའ་ལྟ་བུ་སྟོང་སང་དང་ངེས་ངོར་ཆོས་ཐམས་ཅད་བདེན་པར་མེད་པའི་ངེས་ཤེས་ཀྱི་འཛིན་སྟངས་དམ་པོ་ཉིད་གཉིས་ཚོགས་སུ་བསྐྱངས་ནས། དེ་ལས་ལངས་ཏེ་རི་རྭ་ཁང་ཁྱིམ་སོགས་དང། མི་དང་དུད་འགྲོ་སོགས་ཕྱི་ནང་གི་སྣང་བ་གང་ཤར་ལ་བལྟས་པ་ན་སྣང་བ་དེ་དག་ཐམས་ཅད་བརྫུན་པ་སྒྱུ་མ་ལྟ་བུར་རང་ཤུགས་ཀྱིས་འཆར་བའང། དེ་མིན་ཡང་དེ་ལྟར་དུ་འཆར་བ་ལ་སློབ་བོ། དེ་ཡང་བརྫུན་པ་སྒྱུ་མ་ལྟ་བུ་དེ་ལ་དཔེ་ཡི་རྣམ་གྲངས་མང་དུ་གསུངས་ཏེ། བརྫུན་པ་སྒྱུ་མ་ལྟ་བུ་ཟེར་དུས་སྣང་སྟོང་གཉིས་ཚོགས། སྟོང་པ་ཟེར་དེ་ག་རེ་ཟེར་ན་མཉམ་བཞག་ནམ་མཁའ་ལྟ་བུའི་གནས་སྐབས་སུ་བསྐྱངས་ནས་ཆོས་ཐམས་ཅད་ནི་ངེས་ངོར་རང་བཞིན་གྱིས་མེད་པ་སྟེ། ངེས་ངོར་རང་བཞིན་གྱིས་མེད་པ་དེ་རྟོགས་ཀྱི་ནི། དེ་ལ་ནམ་མཁའ་ལྟ་བུ་སྟོང་པ་ཟད། ཨོ་དེ་ཤར་ནས་ད་རྗེས་ཐོབ་ལ་ཡར་ལངས་འོང་དུས། རི་རྭ་ཁང་ཁྱིམ་ལ་སོགས་པ་སོ་སོ་གི་གང་ག་སྣང་ངོ་ལ་ཤར་འོང་རོ་བ་དེ་གང་ཤར་ཐམས་ཅད་ད་ལྟ་ང་རང་ཚོས་མཐོང་བ་དང་མི་འདྲ་ཅིག་བྱས་ནས་ད་བརྫུན་པ་སྒྱུ་མ་ལྟ་བུ་ཅིག་ཤར་འོང་གི་རེད། འཇའ་ཚོན་ལྟ་བུ་ཅིག་བས། འོ་དེ་ལྟ་བུ་ཤར་གྱི་རེད། ད་ལྟ་ང་རང་ཚོ་ཁང་པ་ཡིན་ནའི་ཁང་པ་ཧྲག་པོ། ཀ་བ་དང་བུམ་པ་དང་དེ་ཚོ་ཚང་མ་ཐམས་ཅད་དཔེ་སྲ་ཞིང་འཐས་པ་དེ་འདྲ་ཅིག་མཐོང་གི་རེད་བ། ད་གཞི་མ་སྟོང་ཉིད་རྟོགས་ཚར་སོང་ན་འཇའ་ཚོན་ནང་བཞིན་ཅིག་མ་གཏོགས་ཅིག་མཐོང་ཡ་ཡོད་མ་རེད། དེ་ངོ་མ། ད་ལྟ་ང་ཚོས་མཐོང་ཡ་དེ་ཡིན་ན་མ་རིག་པའི་དབང་གིས་སྣང་བ་རྐྱང་རྐྱང། མ་རིག་པ་དང་མ་རིག་པའི་བག་ཆགས་ཀྱི་དབང་གིས་ཆོས་ཐམས་ཅད་བདེན་པའི་སྣང་བ་ཟེར་ན་བདེན་པར་མ་གྲུབ་ཅིག་དེ་བདེན་པར། གྲུབ་པར་སྣང་བ་རེད་བ། ཆོས་ཁོ་རང་རང་གི་ངོ་བོ་ཇི་སྐད་ཡིན་ན་བདེན་པར་མེད་པར་རིག། བདེན་པར་མེད་པ་རེད་དེ་ང་ཚོའི་སྣང་ངོ་ལ་བདེན་པར་སྣང་བ་རེད་བ། ད་སྟོང་ཉིད་རྟོགས་ཚར་སོང་ན་རི་རྭ་ཁང་ཁྱིམ་ལ་སོགས་པ་ཚང་མ་ཐམས་ཅད་བརྫུན་པ་ཅིག་སྣང་བ་བརྫུན་པ་སྒྱུ་མ་ལྟ་བུ་ཅིག། འོ་དེ་ལ་དེ་ནས་དཔེ་ཡི་རྣམ་གྲངས་མང་པོ་གསུངས་པ་རེད་ཟེར། སྒྱུ་མ་དང་རྨི་ལམ་དང་ཟེར། སྒྱུ་མ་ཟེར་དེ་རྒྱ་གར་ན་ཡོད་མཁན་ཅིག་ད་རྒྱ་གར་ན་ལ་སྒྱུ་མ་མཁན་གྱིས་རྡེའུ་དང་ཤིང་ལ་སོགས་པ་དེ་དག་རྟ་གླང་མ་ཡིན་བཞིན་དུ་རྟ་གླང་དུ་སྤྲུལ་གྱིས་ནི། དེ་འདྲ་ང་རང་ཚོ་ལ་དཔེ་དངོས་གནས་དྲང་གནས་གླང་པོ་ཆེ་ཞིག་འདུག་གསུངས་སོ་ནམ་དང། དངོས་གནས་ནི་རྟ་ཅིག་འདུག་གསུངས་སོ་ནམ། དངོས་གནས་ཁང་པ་ཅིག་འདུག་གསུངས་སོ་ནམ་དེ་འདྲ་སྤྲུལ་བཞག་གིས་ཏེ། སྒྱུ་མ་ཟེར་རོ། རྨི་ལམ་ཟེར་དུས་ང་རང་ཚོ་རྨི་ལམ་ནི་རྣམ་པ་སྣ་ཚོགས་ཅིག་རྨི་གི་འདུག་པ། རྨི་ལམ་ནང་ཡག་པོ་ཅིག་རྨིས་པ་ཡིན་ན་འདྲ་སྡུག་པོ་ཅིག་རྨིས་པ་ཡིན་ན་འདྲ་གཉིད་སད་ས་དེ་ཁོ་རྨི་ལམ་འཁྲུལ་ཤེས་ཀྱི་བློ་དེ་ལ་སྣང་བ་ཅིག་མ་གཏོགས་དོན་ངོ་མ་ཅིག་ནི་བྱེད་ཡོད་མ་རེད་བ། དཔེར་ན་རྨི་ལམ་ནང་གོས་སུ་ངང་སོགས་ལུང་པ་རྒྱ་ཆེན་པོ་རྨིས་པ་ཡིན་ན་སོ་སོ་གཉིད་བཞག་གི་ས་ཆ་དེ་ནི་ལུང་པ་དེ་ཤོང་ཡོད་མ་རེད་ཡོད་མ་རེད་བ། མེད་པ་ཡིན་ན་གཉིད་མ་སད་ཚུན་ཆད་དེ་ལ་ལུང་པ་ངོ་མ་དེ་ག་རང་རང་གི་འཁྲུལ་ངོ་ལ་ཤར་བསྡད་ཀྱི། བཀག་ནས་བཀག་མི་ཐུབ་བ་ཅིག་འཁྲུལ་ངོ་ལ་ཤར་བསྡད་ཀྱི། ད་ནི་མི་མང་པོ། ཨོ་ད་ནང་བཞིན་དུད་འགྲོ་མང་པོ། ཧཧཧཧཧཧ་དེ་ནི་ཁང་ཁྱིམ་མང་པོ། ཧཧཧཧཧཧ་ཡིད་དུ་འོང་བ་དེ་འདྲ་དཔེ་སྐྱིད་མོ་ཚ་གྲམ་ཙམ། ཡང་ན་ནི་ཡིད་དུ་མི་འོང་བ་དཔེ་ཞེད་སྣང་ལང་ཡག་འདྲ་བ། དེ་འདྲ་རྨི་ལམ་རྣམ་པ་སྣ་ཚོགས་རྨིས་དེ་ངོ་མ་བྱེད་ཀྱི་ཡིན་ན། ཡོད་མ་རེད་བ་དེ་སང་ཡོད་མ་རེད་དེ། ཡིན་ན་ཡང་འཁྲུལ་ངོས་སུ་ཤར་བསྡད་ཀྱི་དེ་ཡིན་ན་ལྡོག་རྒྱུ་མེད་པ་ཅིག་རེད་བ། ཨོ་དེ་ལ་རྨི་ལམ་ལྟ་བུ། གཟུགས་བརྙན་གྱི་དཔེ་ཟེར་མཁན་དེ། ང་ཚོ་ཆུ་ནང་དུ་ཟླ་བའི་གཟུགས་བརྙན་ཤར་གྱི་འདུག་པ། ཆུ་དྭངས་པས་བཀང་བཞག་བཞག་ཡོད་པས་ན་དེ་ནི་ཟླ་བའི་དཔེ་ཁྲ་ལམ་ལམ་ཞིག་ཤར་བསྡད་ཀྱི་འདུག་པ། ཁོ་ངོ་མ་བྱེད་ཀྱི་ཡིན་ན་ཟླ་བ་ངོ་མ་མ་རེད་པ་ཁོ། འོ་དེ་ལྟ་བུ། གཟུགས་བརྙན་གྱི་དཔེ་གསུམ་གསུངས། དེ་གསུམ་གྱི་ནང་ནས་ཀྱང། ཟེར། སྒྱུ་མ་དང་སྨིག་རྒྱུ་དང་ཟེར་བ་དེ་རེད། སྒྱུ་མ་ཟེར་ཏེ་བྱས་སྨིག་རྒྱུ་ཟེར་ཏེ་ང་ཟ་ཁ་བཀང་སྟེ་ཁོ་ལ་ཐག་རིང་པོ་ཅིག་ནས་མཐོང་དུ་བལྟ་སྟེ་ཆུ་འགྲོ་བ་ལྟ་བུ་ཅིག་སྣང་བ་དེ་སྨིག་རྒྱུ་ཟེར་དེ་རེད། སྨིག་རྒྱུ་ཟེར་དེ་རེད། དྲི་ཟའི་གྲོང་ཁྱེར་ཟེར་ཏེ། ཚེ་ནག་གོ་གདོན་འདྲེ་ཡིས་ཁྲིད། གདོན་འདྲེས་ཁྲིད་རེད། ལུང་པ་སྐྱིད་པོ་ཞེ་པོ་ཅིག་ནང་ལ་ཕྱིན་ནས་ཟ་ཡག་འཐུང་ཡག་འདི་འདྲ་མང་པོ་ཡོད་དེ་ཁྱེད།

ང་ནི་གཟུགས་ཉིད་ཟེར་ཏེ་ད་ལྟ་དེ་ཆ་སྨན་ལོང་ལ་གཟབ་མང་དུ་སོང་ཆུ་དེ་དག་གི་ནང་ནས་ཀྱང་ཟླ་ལྔ་དེའི་རྒྱུན་མ་དང་སྨན་ལོང་དུ་གཟུགས་ཉིད་ཀྱི་དཔེ་གསུངས་སོང་སོ་ཟེར་དཔེ་གསུངས་པ་དེ་དག་གལ་ཆེ་ཚུལ་སོང་བ་རེད། ཟླ་ལྔ་དེའི་དཔེ་གསུངས་སོང་ཟེར་ཆུ་ནང་ཆུ་ནང་རྒྱུན་མ་སྨན་ལོང་དང་དང་བའི་ཚུལ་ནང་བདག་གཟུགས་ཇི་བཞིན་དུ་ཟེར་དེ་རེད། དེའི་སངས་ཀྱི་ནང་ནས་སྨན་ལོང་དུ་གཟུགས་ཉིད་ཀྱི་དཔེ་དེ་གལ་ཆེ། དཔེ་ཡི་ཁྲོད་དུ་རང་གིས་མྱོང་མྱོང་ཡོད་པ་ཞིག་དགོས་པ་ལ་ཟེར།

རང་ཅག་བོད་ལ་སྒྱུ་མ་བྱེད་པ་མ་དར་བས་བླ་མས་བསྟན་པའི་ཚིག་གི་རྗེས་སུ་འབྲང་བ་ཙམ་ལས་རང་ལ་སྒྱུ་མ་ཇི་ལྟར་སྣང་བའི་ཉམས་མྱོང་མེད་ལ། རྨི་ལམ་དང་གཟུགས་བརྙན་གཉིས་འཆར་བཞིན་པ་ཡིན་པས་རང་གི་མྱོང་བ་ལ་ཇི་ལྟར་འཆར་བ་དེའི་སྟེང་ནས་བསམ་ན་འཆར་སླའོ། དེ་གཉིས་ལས་ཀྱང་གཟུགས་བརྙན་གྱི་དཔེ་གསུངས་པ་ནི་སྣང་སྟོང་གཉིས་ཚོགས། གཉིས་ཚོགས་ལ་ངེས་པ་འདྲེན་པ་ལ་བསྔགས་པ། དེ་ནས་བསྔགས་པ་དཔལ་ལྡན་ཟླ་བ་གྲགས་པས་དབུ་མ་འཇུག་པ་དང་བཞི་བརྒྱ་པའི་འགྲེལ་པ་སོགས་གཞུང་མང་པོ་ཡིས་གསུངས་ཤིང། གཟུགས་བརྙན་བཞིན་གྱིས་འདི་སྤེལ་པས།

ཤར་བ་དེ་ལ་བརྟེན་ནས་བྱེད་ལས་ཚང་མ་ཐམས་ཅད་ཐུབ་པ་རེད་དེ་ངོ་མ་བྱས་ཀྱི་ཡིན་ན་གཟུགས་བརྙན་དེ་མི་མ་རེད་པ་ངོ་མ་བྱས་ཀྱི་ནི་མི་མ་རེད་པ། མི་ངོ་མ་བྱས་ཏེ་ནང་དུ་ཤར་ཡོང་གི་ཡོད་རེད་པ། འོ་དེ་ཡིན་ན་དཔེ་དེ་ཡིན་ན་ཞེ་དྲག་བསྔགས་པ་རེད་ཟེར། རྗེ་ཐམས་ཅད་མཁྱེན་པས་ཀྱང་དེ་བྱིན་ཆེ་བར་གསུངས། དོན་དེ་དག་ལ་དགོངས་ནས་རྡོ་རྗེ་འཆང་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་ཀྱང་དེ་གཟུགས་བརྙན་གྱི་དཔེ་གཙོ་བོར་གསུངས། དེས་ན་ཕྱི་ནང་གི་ཆོས་ཐམས་ཅད། ཚུལ་ནང་གི་བདག་གཟུགས་བཞིན་དུ་འོད་གསལ་རྙོག་མེད་དུ་སྣང་ཞིང། ཇི་ལྟར་སྣང་བའི་ཚུལ་ལ་བལྟ་བ་ན་སྣང་བ་ལྟར་མི་འདེགས་པས་སྣང་ཡང་བདེན་པར་མེད་པ་བཟོད་པ་སྒྱུ་མ་ལྟ་བུ་ངེས་ཤིང། གཉིས་ནི། ངེས་ཤེས་གཉིས་ནི་སྒྱུ་མ་ལྟ་བུ་ཏིང་ངེ་འཛིན་མཐའ་ཆེ་ཡང་བླ་མ། མཐའ་ཆེས་པ་བླ་མ་ལ་གྱེན་གྱི་བློ་དུ་སུ་སུའི་སྙོམས་དུ། ཁྱེད་ནང་ཁྱོད་ནང་སྒྱུ་མ་སྨོན་ལམ་དུ་དོང་ཡང་ཚུལ་ནང་བདག་གཟུགས་ཇི་བཞིན་དུ། སྣང་ཡང་བདེན་པར་མེད་པའི་ཚུལ་དང་ནི། སྣང་ཡང་བདེན་པར་མེད་པ་ཡིན་ཏེ།

མ་སེམས་ཅན་ཐམས་ཅད་ཀྱི་དོན་དུ་མྱུར་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་ཆེད་དུ་ཟབ་མོ་དབུ་མའི་ལྟ་བ་མཐར་ཐུག་པ་འཁྲུལ་པ་མེད་པར་བཙལ་ཏེ་ཚུལ་བཞིན་དུ་བསྒོམ་པར་བྱའོ། དེ་ཡང་སྤྱོད་འཇུག་ལས་ཡན་ལག་འདི་དག་ཐམས་ཅད་ནི་ཐུབ་པས་ཤེས་རབ་དོན་དུ་གསུངས་ཞེས་གསུངས་པ་ལྟར་རྒྱལ་བའི་ཆོས་ཀྱི་ཕུང་པོ། བརྒྱད་ཁྲི་བཞི་སྟོང་གསུངས་པ་ཐམས་ཅད་གནས་ལུགས་རྟེན་འབྲེལ་ཟབ་མོ་དེ་རྟོགས་པའི་ཐབས་ཤ་སྟག་ཏུ་གསུངས་ཏེ། སྤྱོད་པ་རྣམས་ཀྱི་གཉེན་པོར་ནི་ཆོས་ཀྱི་ཕུང་པོ་མཐུན་པར་གསུངས་ཞེས་གསུངས་པ་ལྟར། ཆོས་ཕུང་བརྒྱད་ཁྲི་བཞི་སྟོང་པོ་དེ་དག་ནི་ཉོན་མོངས་བརྒྱད་ཁྲི་བཞི་སྟོང་གི་གཉེན་པོར་གསུངས་ཤིང། ཉོན་མོངས་པ་ཐམས་ཅད་ཀྱི་རྩ་བ་མཐར་ཐུག་པ་ནི་བདེན་འཛིན་གཏི་མུག་དེ་ཡིན་པས། གཏི་མུག་བཅོམ་ན་ཉོན་མོངས་གཞན་ཐམས་ཅད་རང་ཤུགས་ཀྱིས་འགག་པར་འགྱུར་ལ། ཉོན་མོངས་གཞན་དག་ནི་གཅིག་བཅོམ་པས་ཅིག་ཤོས་མི་འཇོམས་ཏེ་འདོད་ཆགས་ཀྱི་གཉེན་པོ་བསྟེན་པས་ཞེ་སྡང་མི་འཇོམས། ཞེ་སྡང་གི་གཉེན་པོ་བསྟེན་པས་འདོད་ཆགས་མི་འཇོམས་པ་ནི་ཚིག་གསལ་ལས་གསུངས་པ་ལྟར་རོ། ད་ང་རང་ཚོ་རྒྱལ་བས་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གསུང་དགོས་ཡས་རྒྱུ་མཚན་དེ་ཉོན་མོངས་པ་བརྒྱད་ཁྲི་བཞི་སྟོང་དེ་འཇོམས་པའི་ཆེད་དུ་རེད། སངས་རྒྱས་ཀྱིས་ཆོས་གསུངས་པ་ཚང་མ་ཐམས་ཅད་གདུལ་བྱ་ཡི་རྒྱུད་ལ་ཉོན་མོངས་པ་མར་ཁ་འབྲི་ཡས་དང་མར་ཉོན་མོངས་པ་རྩ་བ་ནས་མེད་པ་བཟོ་ཡས། དེ་ཡི་ཆེད་དུ་སངས་རྒྱས་ཀྱིས་ཆོས་ཀྱི་འཁོར་ལོ་བསྐོར་བ་རེད་པ། དེ་ཡིན་ཙང་ཉོན་མོངས་པ་དེ་བརྒྱད་ཁྲི་བཞི་སྟོང་ཡོད་ཡོད་ཙང་དེ་ཚང་མ་ཐམས་ཅད་ཚུར་བསྡུས་པ་ཡིན་ན་གཏི་མུག་བདེན་འཛིན་ཟེར་མཁན་དེ་ལ་བསྡུས་པ་རེད། གཏི་མུག་བདེན་འཛིན་དེ་རྩ་བ་ལྟ་བུ་དེ། ཉོན་མོངས་ཐམས་ཅད་བྱང་ས་དང་ཉོན་མོངས་ཐམས་ཅད་ལ་ཁྱབ་འདོད་ཀྱི་དེ་ཡིན་ན་ལྟད་མོ་བདེན་འཛིན་ཟིན་གྱི་རེད། འོ་དེ་འདྲ་ཡིན་ས་ལྟད་མོ་བདེན་འཛིན་དེ་བཅངས་ན་ཉོན་མོངས་ཐམས་ཅད་སྐྱོང་ཐུབ་གི་རེད། ཉོན་མོངས་པ་གཞན་ཡིན་ན་དཔེར་ན་ང་རྒྱལ་གྱི་སྙིང་པོ་དགོངས་ནས་ང་རྒྱལ་གྱི་སྙིང་པོ་དགོངས་ནས་མ་འདྲེས་པ་ཡིན་ན་འདོད་ཆགས་ཇི་གི་རེད་བ། འདོད་ཆགས་ཀྱི་སྙིང་པོ་དགོངས་པ་ཡིན་ན་བཞི་སྟོང་ཅི་སྟེ་གི་རེད་བ། བཞི་སྟོང་སྙིང་པོ་དགོངས་པ་ཡིན་ན་ནི་ང་རྒྱལ་ཅི་སྟེ་གི་རེད་བ་ཁོ་སྤྱིའི་སྙིང་པོ་དེ་སྤྱི་ལ་འཕེན་གྱི་མ་རེད།

རྣ་བའི་དབང་པོ་དེ་ཡིན་ནའང་ལུས་ལ་གནས་བསྡད་ཡོད་རེད། དེ་ནས་ལྕེ་ཡི་དབང་པོ་དང་སྣ་ཡི་དབང་པོ་དེ་ཚོ་ལུས་ལ་གནས་བསྡད་ཡོད་རེད། ལ་ལུས་ཀྱི་དབང་པོ་དེ་མེད་པ་ཡིན་ན་ནི་མིག་དང་རྣ་བ་ལ་སོགས་པ་ནི་ཐོབ་རྒྱུ་ནི་ཡོད་མ་རེད་པ། དེ་འདྲ་ཡིན་ཙང་གཏི་མུག་མ་རིག་པ་ཟེར་མཁན་དེ། གཏི་མུག་མ་རིག་པ་ཟེར་མཁན་དེ་ཉོན་མོངས་ཐམས་ཅད་གནས་ས་ཡི་གཞི་དེ་རེད། གཏི་མུག་བཅོམ་པ་ཡིན་ན་ཉོན་མོངས་པ་ཚང་མ་ཐམས་ཅད་བཅོམ་འགྲོ་གི་རེད། གཏི་མུག་ཀུན་ལ་གནས་གྱུར་ཏེ་དེ་ཕྱིར་ཉོན་མོངས་ཐམས་ཅད་ཀྱང་གཏི་མུག་བཅོམ་པས་བཅོམ་པར་འགྱུར་ཞེས་སོགས་སོ། དེས་ན་གསུང་རབ་དགོངས་འགྲེལ་དང་བཅས་པ་ཐམས་ཅད་གནས་ལུགས་རྟེན་འབྲེལ་ཟབ་མོ་དེ་ཉིད་རྟོགས་པའི་ཐབས་ཤ་སྟག་ཡིན་ལ། གནས་ལུགས་རྟེན་འབྲེལ་ཟབ་མོ་དེ་ནི་རྒྱལ་བས་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེར། རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་གསུངས་ཀྱང་ཤིན་ཏུ་རྟོགས་དཀའ་བ། རྟོགས་པར་དཀའ་བས་དེ་རྟོགས་པ་ཤིན་ཏུ་དཀོན་པར་རྒྱལ་བ་ཉིད་ཀྱིས་གསུངས། ད་གནས་ལུགས་སྟོང་པ་ཉིད་ཟིན་ཀྱང་དེ་རྟོགས་པ་ཡིན་ན་དེ་ནི་གཏི་མུག་བདེན་འཛིན་ཟིན་ཀྱང་དེ་སྤོང་ཐུབ་བོ།

རྒྱུ་ལ་དཔྱོད་པ་རྡོ་རྗེ་གཟེགས་མ་ཡི་རིགས་པ། འབྲས་བུ་ལ་དཔྱོད་པ་ཡོད་མེད་སྐྱེ་འགོག་གི་རིགས་པ་སོགས་རིགས་པའི་རྣམ་གྲངས་མཐའ་ཡས་པ་ཞིག་གསུངས་ཀྱང། ཐམས་ཅད་ཀྱི་ནང་ནས་གཙོ་བོར་གྱུར་པ་ནི་རིགས་པའི་རྒྱལ་པོ་རྟེན་འབྲེལ་གྱི་རིགས་པ་ཡིན་ལ། རྟེན་འབྲེལ་གྱི་རིགས་པ་ལ་བརྟེན་ནས་སྤྲོས་པའི་མཐའ་ཐམས་ཅད་དང་བྲལ་བའི་གནས་ལུགས་སྟོང་པ་ཉིད་གཏན་ལ་འབེབས་པ་ནི་ཆེས་ཤིན་ཏུ་བསྔགས་ཏེ། སྣང་བ་རྟེན་འབྲེལ་ལ་ངེས་པ་དྲངས་པས་རྒྱུ་འབྲས་ཀྱི་ཚུལ་ལ་ཡིད་ཆེས་རྙེད་ནས། ཐབས་ཀྱི་ཆ་རྣམས་ལ་ལྷག་པར་ཡང་བརྩོན་པ་དང། སྟོང་པ་ལ་ངེས་ཤེས་དྲངས་པས་མཚན་འཛིན་གྱི་དམིགས་གཏད་གང་གིས་ཀྱང་འཆིང་མི་ནུས་པ་དང། དེ་ཙམ་དུ་ཡང་མ་ཟད་སྣང་བ་རྟེན་འབྲེལ་ལ་ངེས་པ་དྲངས་པ་ན་རྟག་ཆད་ལ་སོགས་པའི་སྤྲོས་པའི་མཐའ་ཐམས་ཅད་དང་བྲལ་བའི་སྟོང་པ་རང་ཤུགས་ཀྱིས་འཆར་བ་དང། སྟོང་པ་ལ་ངེས་ཤེས་དྲངས་པས་སྣང་བ་རྟེན་འབྲེལ་དུ་རང་ཤུགས་ཀྱིས་འཆར་བ་སྟེ། སྟོང་པ་རྟེན་འབྱུང་གི་དོན་དུ་རྟེན་འབྱུང་སྟོང་པར་འཆར་བས་སྣང་བས་ཡོད་མཐའ་སེལ་ཞིང་སྟོང་པས་མེད་མཐའ་སེལ་བ་ཞིག་འོང་གསུངས་ཏེ།

སྟོང་པས་མེད་མཐའ་སེལ་བའི་རྟེན་འབྲེལ་ཟབ་མོའི་ཚུལ་དེ་མགོན་པོ་ཀླུ་སྒྲུབ་ཀྱིས་རིགས་ལམ་གྱི་སྟེང་ནས་འདོམས་པར་མཛད་པས་རྗེ་ཉིད་ཀྱིས་ཇི་བཞིན་དུ་ཐུགས་སུ་ཆུད་ནས་རྗེ་བཙུན་འཇམ་པའི་དབྱངས་ཀྱིས་ཇི་ལྟར་འདོམས་པའི་ལྟ་བའི་གནས་རྣམས་ཚིགས་བཅད་དུ་མཛད་པ་ནི་གང་ཞིག་འཁོར་འདས་ཆོས་རྣམས་ཐམས་ཅད་ཀྱི་རྒྱུ་འབྲས་ནམ་ཡང་བསླུ་བ་མེད་མཐོང་ཞིང་དམིགས་པའི་གཏད་སོ་གང་ཡིན་ཀུན་ཞིག་པ་དེ་ནི་སངས་རྒྱས་དགྱེས་པའི་ལམ་ལ་ཞུགས། སྣང་བ་རྟེན་འབྲེལ་བསླུ་བ་མེད་པ་དང་སྟོང་པ་ཁས་ལེན་བྲལ་བའི་གོ་བ་གཉིས་ཇི་སྲིད་སོ་སོར་སྣང་བ་དེ་སྲིད་དུ་ད་དུང་ཐུབ་པའི་དགོངས་པ་རྟོགས་པ་མེད།

གཞན་ལ་མེད་པའི་ད་གཞན་ལ་མེད་པའི་ཁྱད་ཆོས་ཐུན་མོང་མ་ཡིན་པ་དེ་འདྲ་ཞིག་རེད། ཞེས་སོགས་སོ། གཞན་ཡང་ཐུབ་པའི་དབང་པོ་ལ་བསྟོད་པ་ལེགས་པར་བཤད་པའི་སྙིང་པོ་ལས། འཇིག་རྟེན་རྒུད་པ་ཇི་སྙེད་པ་དེ་ཡི་རྩ་བ་མ་རིག་སྟེ་གང་ཞིག་མཐོང་བས་དེ་ལྡོག་པ་རྟེན་ཅིང་འབྲེལ་བར་འབྱུང་བ་གསུངས། དེ་ཚེ་བློ་དང་ལྡན་པ་ཡིས་རྟེན་ཅིང་འབྲེལ་བར་འབྱུང་བའི་ལམ་ཁྱོད་ཀྱི་བསྟན་པའི། གནས་ཉིད་དུ་ཇི་ལྟར་ཁུར་དུ་ཆུད་མི་འགྱུར་ཞེས་གསུངས་རྟེན་འབྲེལ་སྲུང་མ་ཡི་ཚུལ་གྱིས་ཁྲུ་གཉིས་ནི། དུས་གཏན་ནི་ཁྲུ་པས་སྔགས་པ་བརྒྱ་ཕྱེད་མཛད་པ་ལྟར་རོ། རྟེན་འབྲེལ་དུ་སྟོང་པ་འགག་མེད་དུ་ཤར་བ་ལ་ནི་རྒྱ་བས་ཀྱང་ཤ་ཕྱེད་ཀྱི་མདོ་རྒྱ་ཆེར་སྔགས་ཤིང། མགོན་པོ་བློ་གྲོས་ཀྱིས་ཀྱང་ཆུ་ནང་སྟོང་པ་བདེ་བྱེད་ན་རྒྱུ་དང་འབྲས་བུ་ཐེག་པ་གང། ངོ་མཚར་བར་གྱི་དེ་ངོ་མཚར་སྨན་འཇོམས་བར་གྱི་དེ་སྨན་འཇོམས་ཞེས་དང། གང་གིས་རྟེན་ཅིང་འབྲེལ་པར་འབྱུང་ཞེས་སོགས་དང། གང་ཞིག་སྟོང་དང་རྟེན་འབྱུང་དག་དབུ་མའི་ལམ་དུ་དོན་གཅིག་པར་གསུང་མཆོག་མཚུངས་པ་མེད་པ་ཡི་སངས་རྒྱས་དེ་ལ་ཕྱག་འཚལ་ལོ། ཞེས་པ་ལ་སོགས་པས་ཐུབ་པའི་དབང་པོ་ལ་ཡོན་ཏན་གྱི་ནང་ནས་རྟེན་འབྱུང་གསུངས་པ་དེ་ཉིད་རབ་དང་ཕུལ་དང་མཆོག་ཏུ་བསྔགས་པ་ལྟར་རོ། དེས་ན་འཁོར་འདས་ཀྱི་ཆོས་ཐམས་ཅད་བརྟགས་ན་རང་བཞིན་གྱིས་གྲུབ་པ་རྡུལ་ཙམ་ཡང་མེད་ཀྱང་མ་བརྟགས་མ་དཔྱད་པར་རྒྱུ་འབྲས་རྟེན་འབྲེལ་བསླུ་མེད་དུ་འཆར་ཞིང། དེ་ཡང་བློས་བྱས་དང་ཉི་ཚེ་བའི་སྟོང་པ་ཙམ་མ་ཡིན་པར། གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་ཐམས་ཅད་བདེན་པས་སྟོང་མཉམ་དང་ཐ་སྙད་དུ་ཡོད་མཉམ་དུ་མཚུངས་ཤིང། སྣང་བ་དང་སྟོང་པ་གཉིས་འགལ་བ་མེད་པར་གཅིག་གྲོགས་སུ་གཅིག་འཆར་བའི་རྒྱལ་བའི་དགོངས་པ་བདག་ཉིད་ཆེན་པོ་བློ་གྲོས་ཀྱི་ཇི་ལྟར་བཀྲལ་བའི་སོར་མོ་དབུ་མའི་ལྟ་བ་མཐར་ཐུག་པ་དེ་མྱུར་དུ་རྒྱུད་ལ་སྐྱེ་བར་བླ་མ་ལྷས་བྱིན་གྱིས་བརླབ་ཏུ་གསོལ་སྙམ་དུ་འཁོར་འདས་རང་བཞིན་རྡུལ་ཙམ་མེད་པ་དང་རྒྱུ་འབྲས་རྟེན་འབྲེལ་བསླུ་བ་མེད་པ་གཉིས་ཕན་ཚུན་འགལ་མེད་གྲོས་སུ་འཆར་བ་ཡི་ཀླུ་སྒྲུབ་དགོངས་དོན་རྟོགས་པར་བྱིན་གྱིས་རློབས་ཞེས་གསོལ་བ་ཤུགས་དྲག་ཏུ་བཏབ་པས། ད་བོད་ན་ང་རང་ཚོ། རྒྱུ་འབྲས་རྟེན་འབྲེལ་བསླུ་བ་མེད་པ་དང་དེ་ནས་འཁོར་འདས་རང་བཞིན་རྡུལ་ཙམ་ཡང་མེད་པ་དེ་ཕན་ཚུན་འགལ་མེད་དུ་འཆར་བ་དེ། དཀའ་ལས་ཁག་པོ་ཞེ་དྲག་རེད་བ། དེ་ཡིན་ཙང་ད་ལྟ་སྨོན་ལམ་ཚིགས་བཅད་དུ་བརྒྱབ་བྱས་ནས། སྨོན་ལམ་ཚིགས་བཅད་དུ་བརྒྱབ་བྱས་ནས་དེ་ལྟ་བུའི་ལྟ་བ་དེ་མྱུར་དུ་རྒྱུད་ལ་སྐྱེ་བར་ཤོག་ཟེར་ཡང་ནས་ཡང་དུ་གསོལ་བ་འདེབས་དགོས་རེད། དེ་མགོན་པོ་འཇམ་དཔལ་དབྱངས་ཀྱི་མན་ངག་རེད། ལྟ་བ་དཔྱད་པ་རྫོགས་པ་ལ་ག་འདྲ་བྱེད་དགོས་རེད་ཟེར་ན་རྗེ་རིན་པོ་ཆེས་བཀའ་འདྲི་ཞུས་ཏེ། ཡི་དམ་དང་བླ་མ་དང་ཡི་དམ་ངོ་དབྱེར་མེད་དུ་བལྟས་ནས་གསོལ་བ་འདེབས་པ་དེ་གཅིག་བྱས། ཚོགས་བསགས་སྒྲིབ་སྦྱོང་ལ་འབད་པ་གཉིས་བྱས་གཞུང་ཆེན་པོ་ལ་དཔྱད་པ་བྱེད་པ་གསུམ་དེ་གསུམ་ཟུང་འབྲེལ་དུ་བྱེད་པ་ཡིན་ན་ཨ་ནི་དཀའ་ཚེགས་མེད་པ་བྱས་བྱས་ནས་ཟབ་མོ་དབུ་མའི་ལྟ་བ་རྙེད་ཐུབ་ཀྱི་རེད་ཟེར་ནས་འཇམ་དཔལ་གྱིས་གསུངས་པ་རེད་བ་ད་བླ་མ་དང་ཡི་དམ་ངོ་དབྱེར་མེད་དུ་ལྟ་བ་ཟེར་ནས་ད་བླ་མ་འཇམ་དཔལ་དབྱངས་ཀྱི་ངོ་བོར་བལྟ་སྟེ། ལྟ་བ་ཡི་དཔྱད་པ་དེ་ཡིན་ན་གཙོ་བོ་གཙོ་བོ་འཇམ་དཔལ་དབྱངས་ཀྱི་ངོ་བོ་ལ་བལྟ་དགོས་ཀྱི་ཡོད་པ་རེད། བླ་མ་དང་འཇམ་དཔལ་དབྱངས་དབྱེར་མེད་དུ་བལྟ།

ལྟ་བ་ཉིད་དུ་ཚུལ་དེ་དེ་བཞིན་ནོ་ཡིན་པ་རེད། འོ་དེ་མན་ལ་འབྲས་བུ་ཟེར་ཞེས་གསོལ་བ་ཤུགས་དྲག་ཏུ་བཏབ་པས་བླ་མ་ལྷ་ཚོགས་རྣམས་ཀྱི་སྐུ་ཡི་ཆ་ལས་བདུད་རྩི་སྣ་ལྔ་འོད་ཟེར་དང་བཅས་པའི་རྒྱུན་བབས། རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས་དེ་དང་དེ་ཡི་གེགས་བྱེད་བྱང་དེ་དང་དེ་ཡི་རྟོགས་པ་ཁྱད་པར་ཅན་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སྐྱེས་པར་བསམ་མོ། དེ་ལྟར་ཟབ་མོ་དབུ་མའི་ལྟ་བ་ནི་ཤིན་ཏུ་རྟོགས་པར་དཀའ་ཞིང། མ་རྟོགས་ན་མདོ་སྔགས་གང་གི་སྐབས་སུ་ཡང་ལམ་གྱི་སྲོག་མི་རྙེད་ཅིང། ཟབ་མོ་དབུ་མའི་ལྟ་བ་ཟེར་མཁན་འདི་མེད་པ་ཡིན་ན་མདོ་ཡི་སྐབས་སུ་ཡང་ལམ་གྱི་སྲོག་རྟོགས་པར།

དེའི་ས་དོང་ལྔ་གང་གི་སྐབས་སུ་ལོངས་སྤྱོད་སྲོག་མི་གཉིས་སའི་དེར་བཟང་མོ་དབང་མེད་ལྟ་བ་མེད་པ་ཡིན་ན། སྤྱོད་པ་རློམ་པོ་ཆེ་ལ་བྱེད་སྲོག་ལྷོད་བྱང་བ་སྨིན་དང་བྲལ་བས། མེ་བཞི་དུས་ལོངས་སྒྲུབ་མི་ནུས་པར་སོང་ལ། གདམས་ངག་དེ་ཡི་རྒྱལ་བས་དགོངས་པ་བློ་གྲོས་ཀྱིས་དྲིལ་བས་བཟང་མོ་དོན་དེ་ལྟ་བུ་ཞིག་ཡོད་དོ་ཞེས་ཕ་ཆེ་དྲུག་གིས་བརྗོད་དུས། ས་ཁོངས་སྨིན་འཆི་བ་ཙམ་ཞིག་མཛད་ནས། ལྟ་བ་དེ་ཡི་ཚུལ་ཡོད་ཚུལ་དང། ད་ལྟ་བ་དེ་ག་འདྲ་སའི་ཚུལ་གོ་རེ་ཟེར་ན་ཨ་ནི་ལྟ་བའི་ཚུལ་ཚུལ། ནི་བཙལ་ནས་སྒོམ་པའི་ཚུལ་རྣམས་གསལ་བར་མ་མཛད་པ་ནི་དགའ་ལྡན་བཀའ་བརྒྱུད་རིན་པོ་ཆེའི་བཀའ་སྲོལ་ཕྱག་ཆེན་རྩ་བ་རྒྱལ་བའི་གཞུང་ལམ་དུ་ལྟ་བའི་མན་ངག་མཐར་ཐུག་པ་ནི་གསལ་བར་མཛད་བཞིན་ཡོད་ཟེར། ད་ལྟ་དེ་ནི་ལྟ་བ་འཚོལ་ཚུལ་དེ་དེ་འདྲ་ཅིག་རེད་ཟེར། ལམ་སྟོན་པ་ཚོ་མ་བཅོས་དངོས་སུ་མ་བཤད་པ་དེ་ནི་ཕྱག་རྒྱ་ཆེན་པོའི་གཞུང་ཁོ་ན་ལས་དངོས་སུ་གསུངས་པ་རེད། དགའ་ལྡན་ཕྱག་རྒྱ་ཆེན་པོའི་རྩ་བའི་རྒྱལ་བའི་གཞུང་ལམ་ཟེར་ཡས་དེ་ནང་ལ་གསུངས་པ་རེད། དེ་ལས་ས། ཕྱག་རྒྱ་ཆེན་པོའི་རྩ་བའི་རྒྱལ་བའི་གཞུང་ལམ་ཟེར་ཡས་དེ་བླ་མ་མཆོད་པ་འདིའི་གཞུང་དངོས་གཞི་དེ་རེད། བླ་མ་མཆོད་པ་ཡིན་ན་དེའི་དབང་བསྒྲུབ་རམ་དེ་ཡིན་མི་རེད། འོ་དེ་ལ་ལ་ནི་བསྲེ་བར་མཛད་ཅིག། དེ་ནས་བླ་མ་མཆོད་པའི་མདོ་སྔགས་དེ་དང་ཟུང་དུ་སྦྲེལ་ནས་དབུ་མའི་ལྟ་བ་སྒོམ་ཚུལ་ཡིན་པས་དེ་ལ་གོམས་པར་བསྔོ་གནང། དེ་ལྟར་བཤེས་གཉེན་བསྟེན་ཚུལ་ནས་ཞི་ལྷག། དབུ་མའི་ལྟ་བའི་བར་གྱི་ལམ་གྱི་གནད་རྣམས་མདོ་སྔགས་དེ་ཡི་ཚིག་གི་ནུས་པ་ལ། ཇི་ལྟར་ཐོན་པ་དང། མན་ངག་ཞལ་ཤེས་རྣམས་ཡི་གེ་ཉུང་ངུའི་སྒོ་ནས། སྒོ་ནས་བཀོད་པ་ཡིན་གྱི་ལོངས། དེ་དག་གི་གནད་རྣམས་རྒྱས་པ་ནི་འཇིག་རྟེན་གསུམ་གྱི་སྒྲོན་མེ་གཅིག་པུ་བྱང་ཆུབ་ལམ་གྱི་ལམ་རིམ་ཆེན་པོ་ལས་ཤེས་པར་བྱའོ། འཇིག་རྟེན་གསུམ་གྱི་སྒྲོན་མེ་གཅིག་པུ་ནི་བྱང་ཆུབ་ལམ་རིམ་ལ་བལྟས་པ་ཡིན་ན་དེ་ཚོ་ཚང་མ་ཐོགས་ཀྱིས་ཤེས་ཀྱི་རེད། ད། ཐུན་མོང་མིན་པ་རྡོ་རྗེ་ཐེག་པའི་བསླབ་པ་ལ་སློབ་ཚུལ་ལ། སྔགས་ལམ་ལ་ཐུན་མོང། སྔགས་ལམ་ཟབ་མོའི་སྣོད་རུང་དུ་བྱ་བ་དང། སྣོད་དུ་བྱས་ནས་དམ་ཚིག་དང་སྡོམ་པ་དག་པར་བྱ་བ་དང། ལམ་རིམ་གཉིས་བསྒོམ་པའི་ཚུལ་ལོ། ད་བླ་མ་མཆོད་པའི་རྩ་གཞུང་དེ་ཕྱིར་ལོག་གི་ཡོད་ད་རྩ་གཞུང་དེ་ག་ཚོད་དེ་ཕྱེད་དེ་ག་རེད་དཔེར་ན། སྦྱིན་པའི་ཕར་ཕྱིན་ནས་བཟུང་སྟེ་གཞི་ནས་མར་འདོན་རྒྱུ་ཡིན་པ་རེད།

དེ་རེད་དེ། དེ་ཙམ་གྱིས་ནི་སྦྱིན་པའི་ཕར་ཕྱིན་རང་མ་རེད། གཏོང་སེམས་སྤེལ་བའི་མན་ངག་དེ་རྫོགས་དགོས་རེད། སྦྱིན་པའི་ཕར་ཕྱིན་རྫོགས་པར་བྱིན་གྱིས་རློབས། སོ་ཐར་བྱང་སེམས་གསང་སྔགས་སྡོམ་པ་ཡི་བཅས་མཚམས་སྲོག་གི་ཕྱིར་ཡང་མི་གཏོང་ཞིང་ཟེར་དེ་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་རེད། དེ་ནི་དགེ་ཆོས་སྡུད་དང་ཟེར་དགེ་བའི་ཆོས་སྡུད་ཀྱི་ཚུལ་ཁྲིམས། སེམས་ཅན་དོན་སྒྲུབ་ཀྱི་ཚུལ་ཁྲིམས་ཟེར་འོ་དེ་ཚུལ་ཁྲིམས་རྣམ་པ་གསུམ། དགེ་ཆོས་སྡུད་དང་སེམས་ཅན་དོན་སྒྲུབ་པའི་ཚུལ་ཁྲིམས་ཕར་ཕྱིན་རྫོགས་པར་བྱིན་གྱིས་རློབས། ཁམས་གསུམ་སྐྱེ་དགུ་མ་ལུས་ཁྲོས་གྱུར་ཏེ།

ལྕགས་ལས་ངག་བརྒྱ་མེད་པ་ཡིན་ན་སོག་རག་གི་རྩེད་མ་ངག་དེ་སྔགས་ཀྱི་ངག་གི་རེད་དེ་ཁོ་ངག་ཡོད་པ་དང་མ་ཡོད་པ་གཉིས་པོ་དེ་ལས་ལྷག་ལས་ཞེ་དྲག་ཤོག་བུར་བ། ཨོ། དེ་ནང་བཞིན་བྱས་ཅེ་ན་རང་གི་སྲས་དེ་སྲས་ལྕགས་ཀྱི་ངག་དང་བསྡུས་པ་བྱས་པས་ཤོག་དྲག་པོའི་སྒོ་ནས་སྨྲས་པ་དེ་ལ་གནས་མ་ཚོས་ད་ག་ཟེ་གནས་འཆའ་ཡོད་པ་ཙམ་གྱིས་ཕེབས་མཐོང་དགོས་བ་རེད། ཨོ་དེ་གྱི་གོང་སྣོམ་ར་དབྱི་བའི་སྤྱོད་པོ་ནས་ཡོད་སོ་སྣོམ་ར་དབྱི་བ་སྲིང་དེ་དགུག་པ་མ་ཡིན་པའི་ཁྲོ་བ། འཕོ་བ་དེ་ཚོ་ལས་སྣང་ཡེ་ཤེས་ཀྱི་འབེལ། འཁྱུག་པ་འདེམས་པས་སྟོང་བའི་གནས་ལུགས་ལ་རྩེ་གཅིག་མཉམ་པར་གྱུར་པའི་གཏན་ཚིགས་ཀྱི་གསུང་འདི་བཀའ་སྤྱི་རྫོགས་པ་ཆོས་རྒྱལ་ལོ། དེ་ཉིད་སོ་སོར་རྟོགས་པའི་ཤེས་རབ་ཀྱིས། གནས་ལུགས་སྟོང་པ་ཉིད་ལ་རྩེ་གཅིག་ཏུ་མཉམ་པར་གཞག་པ་དེ་ལ་སོ་སོར་རྟོགས་པའི་ཤེས་རབ་ཀྱིས་བསྐྱེད་བསྐྱེད་ནས་དེས་དྲངས་པའི་ལུས་རྩལ་ཤེས་འཇོག་གི་བདེ་བ་ཁྱབ་པར་བྱེད། འོ་དེ་ཚོ་འདྲིལ་བས་དེ། དོན་སྟོང་མྱོང་བཞག་ནམ་མཁའི་གནས་ཆོས་ཀྱི།